ཨ་རིའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་འཛད་སྤྱོད་པའི་གསར་འགྱུར་དང་ཚོང་ལས་འཕྲིན་ལམ་ཞེས་པའམ་དབྱིན་སྐད་ཀྱིས་སི་ཨེན་སྦི་སི་ཅེས་པར་བཤད་པ་ལྟར་ན། ཨ་རིའི་ངོས་ནས་ཨུ་རུ་སུས་ཡུག་ཁི་རན་ལ་དམག་འཁྲུག་རྒྱག་རྒྱུར་རོགས་རམ་བྱེད་མཁན་གྱི་རྒྱ་ནག་གི་བཟོ་ཚོང་སྤྱི་གཉེར་ཁང་དག་ལ་ཉེས་ཆད་གཅོད་རྒྱུར་བསམ་བློ་གཏོང་གི་ཡོད་པར་བཤད་འདུག་དེ་ཡང་ཨ་རིའི་གྲོས་ཚོགས་འོག་མའི་ཕྱི་འབྲེལ་ལྷན་ཚོགས་ཀྱི་མི་སྣ་དང་དམངས་གཙོ་སྲིད་དོན་ཚོགས་པའི་གྲོས་ཚོགས་འཐུས་མི་ཁང་ནི་ལི་ལ་གཟའ་སྤེན་པའི་ཉིན་བཅར་འདྲི་བྱེད་སྐབས་ཀྱང་ཁོས་ཉེ་ཆར་ཡོ་རོབ་མཐུན་ཚོགས་ཀྱིས་དེའི་ཐད་ཀྱི་ལས་དོན་ཁག་ཅིག་གླེང་སློང་བྱས་པ་ལྟར་ཨ་རིའི་གྲོས་ཚོགས་འཐུས་མི་དག་གིས་ཀྱང་དེ་དང་འབྲེལ་བའི་འཆར་གཞི་གི་རིགས་ལ་བསམ་བློ་གཏོང་གི་ཡོད་ཅེས་བཤད་འདུག་སྤྱིར་བཏང་ནུབ་ཕྱོགས་རྒྱལ་ཁབ་དག་གིས་དུས་ཡུན་རིང་པོ་གི་ནང་དུ་རྒྱ་ནག་པེ་ཅིན་གཞུང་གིས་ཨུ་རུ་སུའི་དམག་དོན་གྱི་ཐད་རོགས་རམ་བྱ་བཞིན་ཡོད་པའི་དོགས་པ་བྱེད་ཀྱི་ཡོད་ན་ཡང་ད་ཐེངས་ཀྱི་གྲ་སྒྲིག་ལས་དོན་འདི་དག་བརྒྱུད་ནས་ཐེངས་དང་པོར་དངོས་སུ་རྒྱ་ནག་ལ་ཉེས་ཆད་ཕོག་སྲིད་པ་རེད། དེའི་ཐད་ཨ་རིའི་གྲོས་ཚོགས་འཐུས་མི་ཁང་ནི་ལི་ཡིས་རྒྱ་ནག་གིས་ངེས་པར་དུ་ཤེས་དགོས་པ་ཞིག་ལ་ཨུ་རུ་སུར་ཉེས་ཆད་བཅད་པ་ཡིས་ད་ལྟ་དངོས་སུ་ཁོ་ཚོའི་ཐོན་སྐྱེད་ནུས་ཤུགས་དང་དཔལ་འབྱོར་གནས་སྟངས། འཚོ་བའི་སྤུས་ཀ་སོགས་ཀྱི་ཐད་ཤུགས་རྐྱེན་ཐེབས་ཀྱི་ཡོད་པ་ལྟར་རྒྱ་ནག་ལ་ཡང་འདི་ལྟར་ཉེས་ཆད་བཅད་ཆོག་ལ། དོན་དངོས་ཀྱི་ཐོག་འདི་ལྟར་བྱས་ན་རྒྱ་ནག་ལ་ཕོག་སྲིད་པའི་གྱོང་གུད་དེ་ཨུ་རུ་སུ་ལས་ཀྱང་ཚབས་ཆེན་པོ་རེད་ཅེས་བཤད་འདུག། གསར་འགྱུར་བརྒྱུད་ལམ་དེས་གསར་འགྱུར་སྤེལ་བའི་ནང་དུ་ཨ་རིས་མ་འོངས་པར་ཉེས་ཆད་བཅད་ཚེ་ཉམས་ཆག་ཆེན་པོ་བྱུང་ཡོད་པའི་རྒྱ་ནག་གི་དཔལ་འབྱོར་ལ་སྔར་ལས་ཀྱང་གྱོང་ཆེན་པོ་ཕོག་ངེས་པའི་ཚོད་དཔག་བྱས་འདུག་པ་དང་ད་ལྟ་རྒྱ་ནག་གི་དཔལ་འབྱོར་སླར་གསོ་ཡོང་རྒྱུའི་ཚུལ་དེ་ཚོད་དཔག་གི་ཚད་ལས་ཀྱང་དལ་བ་མ་ཟད་ས་ཁང་ཉོ་ཚོང་གི་ལས་རིགས་ལ་ཡང་བརྡབ་གསིག་ཆེན་པོ་བྱུང་ཡོད་པ་རེད། ཡིན་ན་ཡང་ཨ་རི་དང་རྒྱ་ནག་གཉིས་ལ་མཚོན་ན་ཉོ་ཚོང་གི་ཐད་ནས་གཅིག་ལ་གཅིག་བརྟེན་བྱས་ཡོད་པས་བྱེད་སྟངས་འདིས་ཨ་རི་ལ་ཡང་གྱོང་ཆེན་པོ་ཕོག་སྲིད་ན་ཡང་ཨ་རིའི་གྲོས་ཚོགས་འཐུས་མི་ཁང་ནི་ལི་ཡིས་ཉོ་ཚོང་གི་འབྲེལ་བ་འདི་ཡིས་རྒྱ་ནག་ལ་སྤྱི་གཉེར་ཁང་དག་ལ་ཉེས་ཆད་གཅོད་རྒྱུ་འགོག་མི་ཐུབ་པར་གནས་ཚུལ་འདི་གང་མགྱོགས་ཀྱི་ངང་བྱུང་གི་རེད་ཅེས་དང། ཡང་ཁོས་གལ་ཏེ་རྒྱ་ནག་ལ་ཉེས་ཆད་རྒྱ་ཆེན་པོ་གི་སྒོ་ནས་བཅད་ཚེ་འགལ་ཟླ་ཆེན་པོ་སློང་སྲིད་པ་མ་ཟད་ད་སྔ་རྒྱ་ནག་གི་དཔལ་འབྱོར་ལ་ཉམས་ཆག་ཆེན་པོ་བྱུང་ཡོད་པའི་སྐབས་སུ་ངའི་རེ་བ་ལ་རྒྱ་ནག་གིས་ཀྱང་རྩིས་ཞིབ་མོ་ཞིག་རྒྱག་རྒྱུ་གལ་ཆེ་ལ། ཨུ་རུ་སུས་ཡུ་ཁི་རན་གྱི་སྟེང་དུ་དྲག་སྤྱོད་ཆེན་པོ་བཀོལ་བཞིན་པར་རྒྱབ་སྐྱོར་བྱེད་པའི་བྱ་སྤྱོད་ཀྱི་མཇུག་འབྲས་མི་རིང་བར་སླེབས་ངེས་རེད་ཟེར། ཡང་གསར་འགོད་པས་ཨ་རིའི་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ལྷན་ཚོགས་ཀྱི་འགན་འཛིན་དང་དམངས་གཙོ་སྲིད་དོན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི། Ben Cardin། ལ། ཨ་རིར་ཡོ་རོབ་མཐུན་ཚོགས་ཀྱིས་བཏོན་པའི་གྲོས་འཆར་ནང་བཞིན་རྒྱ་ནག་ལ་ཉེས་ཆད་གཅོད་རྒྱུ་ལག་བསྟར་བྱ་རྒྱུའི་འཆར་གཞི་ཡོད་མེད་ཀྱི་སྐོར་ནས་དྲི་བ་བཏོན་པར་ཁོས་ད་ལྟ་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་ཇོ་སྦའི་ཏིན་ཁོས་ད་ལྟ་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་ཇོ་སྦའི་ཏིན་འཛིན་སྐྱོང་གཞུང་དང་ལྷན་དུ་འཐབ་ཇུས་མང་པོ་ཞིག་གི་ཐད་ནས་ཞིབ་འཇུག་བྱེད་ཀྱི་ཡོད་ཅེས་དང། ཡང་ཁོས་ང་ཚོས་ཨུ་རུ་སུའི་སྟེང་དུ་ཉེས་ཆད་གཅོད་རྒྱུ་ལག་བསྟར་བྱས་ཟིན་ལ། རྒྱལ་ཁབ་གཞན་དག་གིས་ཀྱང་ཉེས་ཆད་འདིའི་སྒྲིག་སྲོལ་ཁག་བརྩི་སྲུང་བྱ་རྒྱུའི་རེ་བ་འཆང་གི་ཡོད། ཨ་རི་ཙམ་མ་ཟད་རང་དབང་ལྡན་པའི་རྒྱལ་ཁབ་ཁག་དང་འཛམ་གླིང་གི་སྤྱི་ཚོགས་ཡོངས་ནས་ཨུ་རུ་སུས་ཡུག་ཁི་རན་ལ་བཙན་འཛུལ་བྱ་བཞིན་པའི་ཐད་ནས་ཉེས་ཆད་བཅད་ཡོད་པ་རེད། ཡིན་ན་ཡང་ང་ཚོས་འདིའི་ཐད་ཀྱི་སྒྲིག་སྲོལ་དག་སྲུང་བརྩི་བྱ་རྒྱུའི་རེ་བ་འཆང་གི་ཡོད་པའི་སྐབས་འདིར་རྒྱལ་ཁབ་གཞན་སུ་ཞིག་གིས་ཀྱང་ཨུ་རུ་སུ་ནས་ཐོན་རྫས་ནང་འདྲེན་བྱས་པ་ཡིན་ན་ཁོ་ཚོས་ང་ཚོས་ཉེས་ཆད་བཅད་པའི་སྒྲིག་ལམ་ལ་གཏོར་བརླག་བྱས་པ་རེད་ཅེས་ཀྱང་བཤད་འདུག་ཡང་སི་ཨེན་པི་སི་ཅེས་པའི་བརྒྱུད་ལམ་དུ་བདུན་ཕྲག་སྔོན་མའི་ནང་གསར་འགྱུར་སྤེལ་བ་ལྟར་ན་ཡང་ཡོ་རོབ་མཐུན་ཚོགས་ཀྱིས་རྒྱ་ནག་ལ་ཉེས་ཆད་གཅོད་རྒྱུའི་གྲ་སྒྲིག་བྱ་བཞིན་པ་དང་དེ་ཡང་མཐུན་ཚོགས་འདིས་རྒྱ་ནག་གི་སྤྱི་གཉེར་ཁང་ཁ་ཤས་ཀྱིས་ནུབ་ཕྱོགས་རྒྱལ་ཁབ་དག་གིས་ཨུ་རུ་སུར་ཉེས་ཆད་བཅད་པའི་སྒྲིག་སྲོལ་དང་འགལ་ནས་ཨུ་རུ་སུ་ལ་རོགས་རམ་བྱ་བཞིན་པའི་ངོས་འཛིན་བྱེད་བཞིན་པས་ན་ཟླ་འདིའི་ཟླ་མཇུག་གི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་དེ་ཨུ་རུ་སུས་ཡུག་ཀེ་རན་ལ་བཙན་འཛུལ་བྱས་ནས་ལོ་ངོ་ཧྲིལ་པོ་གཉིས་འགོར་བར་རྗེས་དྲན་གྱི་ཆེད་སྤྱི་གཉེར་ཁང་འདི་དག་ལ་ཉེས་ཆད་གཅོད་སྲིད་པ་ཞིག་རེད།